ཉེ་བའི་བདུན་ཕྲག་འགའ་ཤས་ཀྱི་རིང་ལ་རྒྱ་ནག་གིས་ཐའེ་ཝན་མཚོ་འགག་ཕྱོགས་གཉིས་ཀྱི་ད་ཡོད་ཀྱི་གནས་སྟངས་ལ་འགྱུར་བ་གཏོང་བའི་ནུས་སྟོབས་ཤུགས་ཆེ་རུ་བཏང་སྟེ། ཐའེ་ཝན་མཚོ་འགག་གི་དཀྱིལ་ཐིག་ཉེ་འཁྲིས་ཀྱི་གནམ་གྲུ་ཡི་འཕུར་ལམ་ལ་འགྱུར་བ་བཏང་ཡོད་པར་མ་ཟད། ཐའེ་ཝན་ཅིན་མེན་གླིང་ཕྲན་ཉེ་འཁོར་གྱི་རྒྱ་མཚོ་ཡི་མངའ་ཁུལ་ནང་འཆར་ཅན་སྐོར་གཡེང་གྱི་ལན་གྲངས་ཇེ་མང་དུ་གཏང་རྒྱུ་ཡི་འཆར་གཞི་ཞིག་ཁྱབ་བསྒྲགས་ཀྱིས། དམངས་གཙོ་ཡར་ཐོན་ཚོགས་པའི་གཞུང་འཛིན་ལ་གནོན་ཤུགས་སྤྲད་རྒྱུ་ཡིན་པའི་གནས་ཚུལ་ཐོན་ཡོད་པ་རེད། གནད་དོན་དབྱེ་ཞིབ་པའི་དབྱེ་ཞིབ་བྱས་པ་ལྟར་ན་རྒྱ་ནག་གིས་རིམ་པ་བསྟར་ཆགས་སུ་སྤེལ་བའི་བྱེད་བབ་དེ་དག་ནི་རྒྱ་ནག་དམར་ཤོག་གཞུང་གིས་ཐའེ་ཝན་གྱི་ཕྱོགས་ནས་ཅིན་མེན་གླིང་ཕྲན་དང་མ་ཙུ་གླིང་ཕྲན་སོགས་གླིང་ཕྲན་ཁག་གི་ཉེ་འཁོར་གྱི་རྒྱ་མཚོ་ཡི་མངའ་ཁུལ་ལ་སྟངས་འཛིན་གྱི་ནུས་པ་ཉམས་ཆག་གཏོང་ཐབས་བྱེད་བཞིན་པའི་ཆ་ཤས་ཤིག་ཡིན་ཞིང། གཅིག་ནས་གླིང་ཕྲན་དེ་དག་རྒྱ་ནག་སྐམ་ས་ཆེན་པོ་དང་རྒྱང་ཁད་སྤྱི་ལེ་འགའ་ཤས་ལས་མེད་པ་དང། གཉིས་ནས་གསར་དུ་ཐའེ་ཝན་གྱི་སྲིད་ཀྱི་སྡིངས་ཆ་ལ་སླེབས་ལ་ཉེ་བའི་དམངས་གཙོ་ཡར་ཐོན་ཚོགས་པའི་གཞུང་གསར་པ་ལ་གནོན་ཤུགས་སྤྲོད་ཐབས་ཤིག་ཡིན་པ་རེད། སིང་ག་པོར་རྒྱལ་གཉེར་གཙུག་ལག་སློབ་གྲྭ་ཆེན་མོའི་སྲིད་དོན་རིག་པའི་མཁས་དབང་ཨན་ཆོང་ལགས་ཀྱིས་ཨ་རིའི་རླུང་འཕྲིན་ཁང་ལ་གསུངས་དོན་དུ། རྒྱ་ནག་གིས་གཉེར་བའི་བྱེད་བབ་དེ་ཚོས་ཐའེ་ཝན་གྱི་གླིང་ཕྲན་དེ་ཚོ་ཡི་ཉེ་འཁྲིས་ཀྱི་རྒྱ་མཚོ་མངའ་ཁུལ་ལ་ཐའེ་ཝན་མཚོ་འགག་གི་དཀྱིལ་ཐིག་ནུབ་རྒྱུད་ཐེ་བའི་ས་ཁུལ་གྱི་དོ་དམ་གྱི་ནུས་པ་གཅོག་ཕྱིར་ཡིན་པ་རེད། ད་ལྟའི་རྒྱ་གཞུང་གི་བྱེད་བབ་དེ་ནི་སྔོན་གྱི་བྱེད་སྟངས་དང་རྦད་དེ་མི་འདྲ་བར་ཡོངས་སུ་རྒྱབ་འགལ་ལྟ་བུ་ཆགས་ཡོད་ཅིང། སྔོན་མ་ལྟར་ན་མཚོ་འགག་ཕྱོགས་གཉིས་བར་གྱི་ཉམས་ཉེན་གཉིས་པའི་སྐབས་ནས་བཟུང། རྒྱ་ནག་གཞུང་གིས་ཅིན་མེན་དང་མ་ཙུ་ཞེས་པའི་གླིང་ཕྲན་དེ་གཉིས་ལ་སྟངས་འཛིན་བྱེད་པའི་ཐབས་ཤེས་བྱེད་མྱོང་མེད་ཅིང་སྐབས་དེ་ཤེད་ཙམ་ལ་ཐའེ་ཝན་མཚོ་འགག་ཕྱོགས་ཀྱི་མགོ་ཁྲིད་ཚོས་གླིང་ཕྲན་དེ་དག་ནི་ཐའེ་ཝན་དང་རྒྱ་ནག་སྐམ་ས་ཆེན་པོ་གཉིས་བར་གྱི་ཟམ་པ་ནང་བཞིན་ཞིག་ཏུ་མཐོང་གི་ཡོད་པ་རེད། དེ་བཞིན་གནད་དོན་དབྱེ་ཞིབ་པ་ཚོས་རྒྱ་ནག་གིས་གློ་བུར་ཐོག་རྒྱག་ལ་དམག་གི་གནམ་གྲུ་ཡི་འཕུར་ལམ་ལ་འགྱུར་བ་བཏང་བ་དེ་ནི། ཐའེ་ཝན་མཚོ་འགག་དེ་ནང་སྲིད་ཁྱབ་ཁོངས་སུ་གཏོགས་པའི་འཕུར་ལམ་གྲས་ཤིག་ཏུ་བསྒྱུར་ཐབས་བྱས་པ་ཙམ་མ་ཟད་ཐའེ་ཝན་གྱི་བདག་དབང་ལ་ཉམས་ཆག་ཏུ་གཏོང་ཐབས་ཤིག་ཀྱང་ཡིན་པ་རེད། རྒྱ་ནག་གཞུང་གིས་ཐའེ་ཝན་མཚོ་འགག་གི་དཀྱིལ་ཐིག་གི་ཐག་ཉེ་ས་ལ་བཅར་ནས་འཕུར་ལམ་འགྱུར་བ་གཏོང་བའི་བྱེད་བབ་དེ་བཞིན་ཐའེ་ཝན་གྱི་ཁུལ་དེ་ལ་ཡོད་པའི་བདག་དབང་ལ་དོ་ཕོག་བཏང་འདོད་ཀྱི་རེ་ངན་བཅངས་པ་ཞིག་ཀྱང་ཡིན་པ་རེད། པེ་ཅིན་གཞུང་གིས་ཉེ་ལམ་མངོན་གསལ་དོད་པོ་མེད་པའི་ས་མཚམས་ཁྱབ་ཁོངས་ཤིག་གི་ནང་ནས་མག་མོག་གི་བྱེད་བབ་ཀྱི་ཐོག་ནས་ས་ཁུལ་གནས་སྟངས་ཛ་དྲག་ཏུ་བཏང་བར་མ་ཟད། རྒྱལ་ཁབ་གཞན་ཁག་གིས་རྒྱ་ནག་གི་བཙན་འཛུལ་གྱི་སྤྱོད་ཚུལ་དེ་ལ་དོགས་གཟབ་ལྷག་པར་བྱེད་བཅུག་ཡོད་པ་དང། རྒྱ་ནག་གིས་མངོན་གསལ་དོད་པོ་དེ་ཙམ་མིན་པའི་ས་གནས་ཤིག་ནས་ཡོངས་གྲགས་ཀྱི་སྦིར་བསྒྲགས་ཆགས་མི་དགོས་པ་ཞིག་ལ་རྒྱུན་ལྡན་མ་ཡིན་པའི་བྱེད་ཐབས་ཤིག་ལག་ལེན་བསྟར་བཞིན་པ་རེད། རྒྱ་ནག་ཕྱོགས་གཅིག་པོ་ཡི་ངོས་ནས་ས་ཁུལ་དེའི་ད་ཡོད་ཀྱི་གནས་སྟངས་ལ་འགྱུར་བ་གཏོང་ཐབས་བྱེད་བཞིན་པ་དེ་ནི་ངེས་གཏན་མེད་པའི་དོན་དག་ཅིག་ཡིན་ཙང་ས་ཁུལ་དེ་ཡི་གནས་སྟངས་ཛ་དྲག་ཆགས་འཇུག་སྲིད་པ་མ་ཟད། ཁུལ་དེ་ལ་འབྲེལ་ཡོད་ཀྱི་རྒྱལ་ཁབ་ཁག་མཉམ་འབྲེལ་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་པའི་རྣམ་པ་ཞིག་ཀྱང་ཆགས་སྲིད་པ་རེད། ཨ་རིའི་ཧ་ཏེ་སུན་ཞིབ་འཇུག་ཁང་གི་རྒྱ་ནག་སྡེ་ཚན་གྱི་འགན་འཛིན་སྐུ་ཞབས་ཡུས་མའོ་ཁྲུན་ལགས་ཀྱིས་ཉེ་སྔོན་ཨ་རིའི་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས་སུ།